སྐྱོན་བཅོས་ཀྱི་སྐུབ་འདི་ལུགས་གཉན་སེ་མི་བྱམས་ད་སྤུན་ཚིག་འདི་ཚོ་ཁ་ར་ལུགས་སྐུ་གཟུགས་བཟང་པོ་དང་ཁྲིད་འདི་བས་ད་རེབ་ཆུ་རུད་ཀྱི་ལས་རིམ་ན་ལུགས་བྱེད་ཕམ་སྤུན་ཆེན་འདི་ཚོ་གི་ཤུགས་ང་ད་ཉམས་ཀྱི་ད་སྨ་ར་ང་བྱེད་ཚུལ་གྱི་ལུགས་རྒྱུ་ཧན་སྟོང་སྟོད་ཅིག་ཆེ་ཁ་ར་ལུགས་ལབ་ནི། འདི་ཧན་སྟོང་སྟོད་འདི་རྣམ་མ་ས་མེད་ཀྱི་མ་འགྲོའུ་ཅི་ར་ང་ཁ་ར་ལུགས་ལབ་ནི། ལབ་ད་ལུགས་གཉན་སེ་མི་བྱམས་ད་སྤུན་ཚིག་འདི་ཚོ་གི་བྱ་རོག་ཏོ་ས་འདི་ཚོ་ལས་ཁ་ར་ཁིག་འདི་ཤུགས་སེ་ལབ་ད་ཏི་འདི་བས་ད་སྦུ་ར

ད་ཕྱིན་ན་ལོ་ང་ཆོས་ཤིག་བཅབ། དེ་ལས་ང་འདི་བཟོ་མེད་ཀི་དོ་རུ་ར་མ་ཁྲོམ་ཁ་ལུ་ཤད་འཇོ་གོ་བས་རྣོ་བསམ་བཏང་དེ་གི་བས་འདི་ང་གི་སྦོ་ཀྲོལ་འདི་ཐུ་ཤིམ་ད་ལུ་ངི་གི་གཟུ་ཁ་ལུ་ཨུ་ནི་གི་ཧེ་མ་ལུ་ད་མ་ང་གི་ཁྲིམ་ད་སོ་ན་མ་ས་མེ་གི་དུ་ཁ་ཁ་བས། ན་མ་ས་མེ་ང་ལུ་གུ་དུང་ད་དུ་སེ་དེ་ལས་ང་གི་ཧོང་ཤིག་ཅི། ཡན་ཚེ་མི་ཆམ་ད་པིན་སིམ་འདི་ཚུ་དོན་ད་ར་ང་ཅེ་མི་འདི་ཚུ་གི་རང་གི་དེབ་གི་གོ་ལས་བས་དོན་ད་ར་ང་གི་ལྟ་བུ་ར་འདི་ཚོང་ཁང་ར་ཚོང་ཁང་ན་ར་འཇོག་ཡིན་འདི་ག་ལས་ང་ག་ཅི་ག་ཅི་ཉོ་ཡི་ག་འདི་ག་ར་འདི་ག་ར་མི་འདི་ཚུ་གི་ངོ་ཤི་དེ་ར་བེ་རུ་ང་གི་ཕ་སོང་ཤིམ་ད་ལབ་ཅི་དེ་ཚེ་ང་གི་འདི་སུ་མེ་གི་ཉོ་བ་བབ་གི་བོ་ཏོལ་ན་མ་སེ་མེ་ཧེ་མ་ལེ་ར་ཉོ་བ་བབ་ཡིན་དེ་ར་བེ་ཚུ་ཚུ་ད་ར་གི་འདི་ག་ལུ་ཡི་མི་གི་སེན་འདི་དྲིམ་སོ་སེ་བེ་ནམ་མེ།

ལུམ་བཏགས་ཏེ་འོང་རུ་ར། འདི་སུ་མེད་ཀི། དོ་རུ་ཁ་མ་བཏགས་ཏེ་འཇོག་རུ་ཆི་བས་ཅིན། ཕ་ད་ཆུ་འཇོག་རུ་ཆི་བས་ཅིན། ནམ་ཆི་ར་བས་རུ་ཀན་ཆུ་ང་ཆི་ད་ཆ་དེ་ར་ཞུགས་ཏེ་འོང། ད་ཀན་ཆུ་ང་ཆི་ད་ཆ་དེ་ད་བུ་ར་ཞུགས་ཏེ་ཧེ་བུའི་གོ་ལ་བས་ང་ཆེ་ཙོའི། འདི་སུ་མེད་ཀི་ཁོ་ད་ད་བུ་ར་ཁོ་ད་ཅི་ཁ་འཇོག་ཨིན། འདི་སུ་མེད་འཇོག་ད་ལུ་ང་ཆེ་ནམ་ཆི་ར་བས་རུ་ཀན་ཆུ་ལུ་མ་གའུ་ཆ་དེ་བས་རུ་བས་དེ་འཇོག་རུ་ཆི་བས་ཅིན།

འདི་གི་སྟིང་ལྷེ་ཁོང་ག་ར་ལོ་སྣ་མ་སི་མའི་རོ་རམ་སེ་དེ་ན། ད་རེ་དོ་རུ་ར་ང་ཅེ་ཚོ་ག་ར་སྣམ་ས་དི་བི་གི་ལ་ལ་ལན་འདི་ཚུ་ལ་ལན་ཐབ་དི་བེ་དུ། འདི་ཚུ་ལས་སྣ་མ་སི་མའི་གི་ཀུའོ་ཞག་དི་གི་བེ། ཀུའོ་ཞག་དི་མ་ཏེ་ང་ཅེ་ན་ལེ་ཐ་རིན་ས་ར་ཀོན་ཅོ་ཆ་ར་གི་ལ་ལན་ཐབ་དི་ན། འདི་མེ་ལམ་ཡེ་ཤུ་གི་ཚེ་ན་ཞུ་ནི་ཨ་མེན། ད་རེ་དོ་རུ་ར་ང་ཅེ་ཚུ་གི་སྣ་མ་སི་མའི་གི་ལོ་ཇུ་ཧན་སྟོང་ཏོ་ཅི་ཆེ་ག་ར་ལོ་ཞུ་ནི་ཨིན། དེ་ལྟར་སྨ་ར་ང་ཅི་ཚུ་གི་ད་རེས་ཀྱི་ལས་རིམ་འདི་ང་ཅི་གི Romans ལེའུ་གསུམ་གྱི་ཨང་དགུ་ལས་མ་ང་ཅི་གི་སེམས་གཙུག་བདེ་བའི་ལས་བཞོད་པའི་དར་སྨ་ར་ལྷབ་བདེ་གི་བའི་ཧོམ་ད་ལུ་ཆེ་གི་ཧ་གོ་ཚུགས། ང་ཅི་ཚུ་ཧ་གོ་ད་ལུ་དར་སྨ་ར་ག་ཅི་གོ་ལས་ལབ་ནི་མོ་སི་ལབ་རུ་ཆི་བའི་ཅིན་ང་ཅི་ཚུ་མི་ག་ཏེ་ར་ཡུལ་རུ་ར་ང་ཅི་ཚུ་གི་ག་ར་གི་སེམས་གི་ན་ན་ལྷེ་ར་བདེ་བི་གི་ལ་བེ་དི་དུ་སི་ལབ་བི་ལུ་ཇུ་ང་ཅི་ཚུ་གི་ཧ་གོ་དི་བའི་ཡུལ། ད་འདི་བི་གི་ལ་དི་ང་ཅི་གི་ལ་ལན་ཐབ་དི་བི་ར་ཡུ་ད་རེ་ན་བ་ང་ཅི་དྲུ་གེ་ཁམ་དི་ན་ལུ་ཨམ་ཙུ་ར་བེ་རུ་བྷོ་ཇ་ར་བེ་རུ་ཨ་ལུ་ར་བེ་རུ་ར་ང་ཅི་ག་ཏེ་ར་བེ་རུ་ར་ལ་ཁམ་ལུ་སི་སི་སི་གི་ལ་ང་ཅི་ཙུ་གི་བེ་དི་བི་ཡུ་མེ་ན་དི་སུ་མེ་ད་རེ་ན་བ་ང་ཅི་གི་ཏ་དི་ཇོ་བུ་ད་ལུ་ང་ཅི་ཙུ་གི་ནམ་སི་མེ་གི་སེམས་དི་མ་པ་ལེ་ར་གཟུགས་ལྟ་བ་དང་ལུས་རྣམ་སོ་བྱ་རིམ་པའི་ཐོག་མིན། གཟུགས་ལྟ་བ་དང་ལུས་རྣམ་སོ་མེད་ཀྱི་ལས་ཞབས་ཕྱི་བའི་ཚུལ་ཡིན། དེ་ར་བའི་ཚུལ་ཚུལ་རུ་ང་བཅས་ཀྱི་ན་ན་ལས་ར། ང་བཅས་ར་གི་སེམས་ཀྱི་ན་ན་ལས་ར་རྣམ་སོའི་ཁམས་ཀླུ་སྲིད་སྲིད་པའི་ང་བཅས་ཀྱི་སྐྱོན་ཆོས་ཀྱི་སྐུ་མདུན་ལ་ང་བཅས་ཀྱི་ང་བཅས་སྐྱོན་ཆོས་ཀྱི་སྐུ་མདུན་ལ་སྦྱོར་མི་གསུབ།

ཀུམ་དུ་ལུང་ང་ཡུས་ཟེར་ལབ་སྡིག་པའི་ང་ཆེ་ཡ་དགུ་ཐེར་འདི་པའི་འཇོག་གོ། འདི་པའི་དགུ་ཐེར་འདི་མ་འཇོག་ལོ། ཨ་ཏི་སུ་མེ་གི་མི་ཏོ་མ་ཐོ་མུས་ཀི་ཀྱོན་ཆོས་འདི་ང་ཆེ་ལེ་ཐ་རིང་ས་ཡིན་མ་ནོ་སམ་མ་པ་ལེ་ར་ཏ་ནི་མི། ད་རེ་ན་བ། ཏི་སུ་མེ་ལབ་སྡིག་ཧོ་མེ་མི་དུ་ཚུ་ད་ན་བ་ལ་དུ་ག་ལ་ཕུ་དོ་ཆེ་མི། ལ་ཕུ་དོ་ཆེ་མི། ལ་ལུ་ཅི་འདི་གང་ལེ་ར། ཧེ་མ་ལེ་ར་ཨིན་ཇི་ནི་ཡར་པའི་འདི་དེ་མི་ཅི་ཡིན། ལ་ལུ་ཅི་འདི་གང་ལེ་ར་དྲ་ཤོ་པའི་ང་ཆེ་གི་ཙི་བུ་ཅི་ཡིན། འདི་ཧེ་མ་ལེ་ར་ཆུང་ཁུ་གང་ལེ་ར་ཁོ་འདི་ནམ་སེ་མེ། ནམ་ཞིག་བུ་འོ་མའི་ང་ཆེ་ག་ར་གི་ཙི་བུ་ཡིན། ད་ན་བ་ང་ཆེ་གི་དེ་སུ་མེད་གི་ལ་ལན་པི་ཁོང་གི་བེ་མི་གི་ལ་དེ་ང་ཆེ་བེ་སུ་ག། མ་པ་ལ་ར་ང་ཆེ་གི་སེམས་མི་ག་ལ་ར་ཀེན་ཆོ་ང་ཆེ་ད་ཆ་དེ་མིའི་སེ་ལབ་ད་དུས་འདི་བེ་ང་ཆེ་ལ་བོ་མི་ཡུ་མི་དེ་ང་ཆེ་ལེ་ཐ་རིང་ས་ཡ་ཅུ། ང་གི་ཧ་ཁོ་དི་བེ་ཡུ། དེ་ར་བེ་ཙུ་ཆེ་བམ་པིན་ཆ་ཆ་རོ་ཏོ་ཚ་དི་ཙུ་གི་ནམ་ཧེ་ཆེ་ཙིབ་ས་ནི་སེའུ་མ་པ་ལ་ར་བེ་ནི་མི་མ་རེད།

བཟོ་པའི་འབད་མེད་འདི་ཚོས་ག་ཧ་ག་ཡོད་ག་འདི་ཚོས་ག་ར་ང་གི་འོང་ཞིག། དེ་ར་བེད་ཚོད་ཚོད་རུ། ང་འདི་རྣམས་སེ་དམ་པ་ཅི་ཨིན་སེ་བླ་མེད་ཆེ་ག་གེ་བླ་མེད་སོབ། ཆེ་ག་གེ་བླ་མེད་སོབ་སེ་ཨང་ཅུ་ཅི་ནལ་ཏག་ཏུ་འཇོག་ད་ལུ་ཆེ་གི་ཧ་གོ་དེ་བེར་ཡུས། དེ་ར་བེད་ཚོད་ཚོད་རུ་ཆེ་གི་ཧ་གོ་མིན་ལེ་ཐེབ་ག་གི་གོ་ནི་མོ་ཀེན་ཅུ་ཁུ་གི་ཧ་གོ་དེ་བེར་ཡུས་སེ། དེ་ཨང་བཅུ་གཉིས་ན་ལོ་ཆེ་གི་སྟག་དེ་འཇོག་དང་ལོ་ཆེ་ཕག་སྐུ་ཕག་དཔེ་སྐུ་གི་དེ་འཇོག་མི་གོ། དེ་ཚོའི་ཀ་ར་ཆེ་གི་ལ་ག་ཅི་བེ་དོ་ག་དེ་ཚོའི་ཀ་ར་ང་གི་ཧོན་ཤི་ཟེ། ཆེ་གི་ལ་ལན་ག་ཅི་བེ་ཐབ་དེ་ཡོད་ག་དེ་ཚོའི་ཀ་ར་ང་ཧོན་ཤི་ཟེ། དེ་ལ་དོ་རུ། ཨང་བཅུ་གཉིས་གི་ནང་ན་ལོ་ང་ཆེ་གི་ཐང་ཆུ་ལ་ཏའོ་རུ་ཆུ་བེ་ཅི་འདི་ག་ལོ་ང་གི་ཐོང་དེ་བེ་ཡུ་ཆུ་གི་ལས་ཞོམ་ཅི་མ་པར་ལ་ར་བེ་དོ་མི་ནུ་ཟེ།

ང་ཅི་ག་གིར་ར་ལབ་དེ་ཇོ་རུ་ར་ཨང་ནས་བའི་ལ་ལན་དེ་ཚོ་ཐབ་དེ་བའི་དུ། དེ་ལས་དོ་རུ་ར་ཨང། ཅན་ང་ད་ཅུག་རུ་ནལ་ཕ་ཏག་དེ་ཇོ་ད་ལུ་ཆེ་གི་ཧ་ཁོ་སུབ། ལ་ལུ་ཅིག་ད་ཤི། དེ་སུ་མེ་གི་ཆེ་ལུ་བོ་ཏྲང་དེ་བའི་ཆེ་ན་ལེ་ཁྲ་དེ་ཚུ་མ་ས་ཁ་ཀུག་མེ་མེ། དེ་ར་བེ་ཚུ་ཚུ་རུ་ང་ཅི་ཀམ་ད་ལབ་དེ་ཚུ་གི། ནམ་ཆི་ར་བེ་རུ་ཕ། གོང་ལུགས་ཁ་ལབ་ད་ལུགས་ང་གཅིག་གི་མནའ་མ་སེམས་མེད་ཀྱི་དབུགས་ཁམས་སུ་སྲིད་པས་ཡར་ལོངས་ཡར་ལོངས་མ་བཟོ་བའི་ཡིད་དྲན་ལུགས་ང་གཅིག་གི་མནའ་མ་སེམས་མེད་ཀྱི་དཀའ་ངལ་དང་སྡུག་ངལ་འདི་ང་གཅིག་གི་ཕ་ལུས་ལབ་ཨིན། ཅུའུ་ཀྲོ་ན་ལ་རྟག་ཏུ་འཇོག་ད་ལུགས་ང་གཅིག་གཙུག་གི་མནའ་མ་སེམས་མེད་བཅའ་བསྡིགས་པས་ཁམས་ཀླུ་སུ་སྲིད་པས་མ་ས་ཁ་བུས་རྡོ་བཟུང་བས་ང་གཅིག་ལུས་ལབ་བསྡིགས་པས་འཇོག་ཨིན། ན་མེད་ང་གཅིག་གི་སེམས་ཀྱི་ནང་ན་ལ་ར་མ་དེའི་ལས་ཞོབ་བྱེད་པའི་བྱུང་ཆུ་སའི་ན་མེད་ལབ་བསྡིགས་པས་ང་གཅིག་ཁ་ལས་མ་པ་ལ་ར་མི་ཐེན་མེད་ན།

ཧཱ་ནི་སུ་མེ་ཆེ་གི་སེམས་དགའ་ནི་གི་དན་ལུ། ཅི་ཅི་སེམས་དགའ་ནི་གི་དན་ལུ། བྷ་ཏྲ་མ་ཤི་བེ་ནི་མེ་མ་ལུ། ཏྲ་མ་ཤི་མ་བྷ་ལུ་ལེ་ཤོམ་ཅི་ལ་ལན་ཐབ་དི་བེ་བེ་གོ་སི་ལ་བི་ལུ་ཇུ་ང་ཅི་ཙུ་ཀ་ར་ཡི་ཧ་གོ་དི་བེ་ཡུ། དི་ཅོ་ར་ཅི་བེ་ར། ད་ཏོ་ང་གི་ཆེ་ལུ་ལོག་ཅི་ལོག་ཅི་ར་ཆེ་ལུ། དི་གི་ལེ་རིམ་དི་གི་གོ་ལ་ཆེ་ལུ་ཤུ་ནི་ཡིན། ང་ཅི་གི། རོ་མོན་སི་གི་ལིའུ་སུམ་གི་ཨང་དགུ་ལེ་མ་ང་གི་དི་སུ་མེ་གི།

ཆུ་གདོང་ཁ་རག་ཡོད་པ་གང་ལས་ར་ཆུ་རྣམས་སུ་སྦྲ་ལ་ཆབ་ཆ་འཇོག་དང་ཆུ་ལ་ཆུ་ལུད་རོ་རམ་འབད་བྱེད་མི་ག་ཡི་བུ་ག་ཡི་མི། ནང་གནས་སུ་མེ་ཆེ་ན་དུང་དུང་ན་ལུ་མ་འཇོག་གི་ཧད་མ་དང་མ་ར་ཆེ་གི། ལས་གཞོམ་བྱེད་པའི་ལ་ལན་འཐབ་ཏི་འཇོག་རུ་ཆོད་ཅིང་ནམ་ཅི་ར་སྦད་རུ་ཤིག་ཏི་འཇོག་རུ་ར་ཁའི་མི། ང་ཀེན་ཆོད་གི་ཐུང་ནི་གི་ལ་བ་ལུ་ཀེན་ཆོད་གི་དམ་པའི་སྐུ་ཁྲ་གི་ལ་བ་ལུ། དེ་དུས་སུ་མེ་གི་ཀེན་ཆོད་གི་ཆ་ལུ་ང་གི་ཕིང་ནི་ཡིན་སེ་དུས་སུ་མེ་ཡོད་པ་རུ་ཆོད་ཅིང

བསོད་ནམས་མཐའ་ཡི་ང་བདག་གཅིག་ག་ལས་རིམ་ན་ལུ་སྐྱབས་མ་སྟོང་རྣམ་མེད་བདག་གཉེན་མཚན་སྣང་མེད་ག་ར་ལུ་བཀའ་དྲི་བྱས་ཟེར་ཞུ་ནི་ཨི་ལོག་དེ་ར་ང་བཅས་བདག་གཅིག་ག་སྐྱབས་མ་སྟོང་སྣང་བ་ནོར་བའི་རེ་བ་ཡོད་བཀའ་དྲི་བྱས་བཀྲ་ཤིས་བདེ་ལེགས།